ཡུ་ཀེ་རེན་ལ་ཐད་ནས་ཡུ་ཀེ་རེན་གྱི་སྲིད་འཛིན་དང་འདུག་ཅེས་མཇལ་འཕྲད་གནང་ཡོད་རེད། བྱས་ཙང་གནས་ཚུལ་འདི་གཉིས་ཐོག་ལ་ཡང་ཨ་ནི་ད་ཅིག་རྒྱལ་སྤྱིའི་ནང་ལ་ཡང་དོ་སྣང་ཆེན་པོ་བྱས་ཡོད་རེད་ལྷག་པར་དུ་ད་ཡུ་ཀེ་རེན་ནང་ལ་ཡང་ད་དམག་འཐབ་བྱེད་བཞིན་པ་དེ་མཚམས་འཇོག་བྱེད་ཐུབ་མིན་དང་དེའི་སྐོར་ལ་ཡང་ད་ཅིག་གནས་ཚུལ་གླེང་སློང་མང་པོ་བྱུང་ཡོད་རེད་བྱས་ཙང་ད་རེས་ཅིག་ཨུ་རུ་སུ་དང་ཡུ་ཀེ་རེན་གཉིས་ནང་ལ་ཡང་ཨ་ནི་ཅིག་གི་རྒྱ་ནག་གི་སྲིད་འཛིན་དང་ཉི་ཧོང་གི་སྲིད་བློན་གཉིས་གཟིགས་སྐོར་ཕེབས་པ་འདིའི་གི་ཨ་ནི་གྲུབ་འབྲས་དང་འདིའི་གི་ད་བྱུང་རྐྱེན་ག་རེ་ཡོང་མིན་འདིའི་སྐོར་ལ་ཡང་ད་ཅིག་གི་གནས་ཚུལ་ཁག་ཅིག་ངོ་སྤྲོད་ཞུ་ཡའི་ཐབས་ཤེས་ཞུ་གི་ཡིན། རྒྱ་ནག་གི་སྲིད་འཛིན་ཞི་ཅིན་པིན་དུ་ཨུ་རུ་སུ་ནང་ལ་ཡང་ལྟ་སྐོར་ཕེབས་འདིའི་སྐོར་ལ་ཡང་དང་པོ་ནས་ཨ་ནི་ད་ཅིག་རྒྱ་ནག་ཕྱོགས་ནས་ད་ལྟ་ཡུ་ཀེ་རེན་ནང་ལ་ཡང་ད་འདུག་ཅེས་དམག་འཐབ་འགྲོ་བཞིན་པ་འདི་ཨ་ནི་ད་མཚམས་འཇོག་ཐུབ་ཡས་ལ་ཡང་ཞི་བའི་གི་ཨ་གྲོས་སྒྲིག་བྱེད་ཡས་ཀྱི་དམིགས་ཡུལ་བཟུང་ནས་འདུག་ཅེས་འགྲོ་གི་ཡོད་ཅེས་ད་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ་གཙོས་ཀྱིས་གཏམ་བཤད་བྱས་ཡོད་རེད་ད་ག་ནང་བཞིན་རྒྱ་ནག་གི་གསར་འགྱུར་བརྒྱུད་ལམ་ནང་ལ་ཡང་གནས་ཚུལ་འདི་འདུག་ཅེས་ཁྱབ་སྤེལ་བྱས་ཡོད་རེད། དེས་མ་ཚད་དེའི་གོང་ལ་ཡང་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱིས་ཡུ་ཀེ་རེན་གྱི་དམག་འཐབ་མཚམས་འཇོག་ཐུབ་ཡས་ལ་ཡང་དོན་ཚན་བཅུ་གཉིས་ཡོད་པའི་གྲོས་འཆར་ཅིག་ཡང་འདུག་ཅེས་ངོ་སྤྲོད་བྱས་ཡོད་རེད། ད་ཡིན་ན་ཡང་ཁ་སེང་རེས་གཟའ་མིག་དམར་ཉིན་པོ་འདི་ལ་ཡང་ཞི་ཅིན་ཕིང་ཨུ་རུ་སུ་ལ་ཡང་འབྱོར། ཨ་ནི་ཨུ་རུ་སུ་སྲིད་འཛིན་པུ་ཀྲིན་དང་མཇལ་མོལ་ཚོགས་འདུ་རིམ་པར་གནང། དེའི་རྗེས་ལ་ཡང་དབུ་ཁྲིད་གཉིས་མཉམ་དུ་བསྒྲགས་གཏམ་ཅིག་ཡང་ཕྱི་བསྒྲགས་བྱས་ཡོད་རེད། གནད་དོན་དེ་གྱད་ལ་འདུག་ཅེས་ཕར་བལྟས་ཡོང་དུས་རྩ་ནས་ཡུ་ཀེ་རེན་གྱི་དམག་འཐབ་དེ་མཚམས་འཇོག་ཐུབ་ཐུབ་ཡས་ལ་ཡང་དེ་ཙམ་གྱི་ག་རེ་ཟེར་དགོས་རེད། གྲོས་བསྡུར་དང་ཨ་ནི་ལྷག་བསམ་རྣམ་དག་གིས་ཕར་ཚུར་བཀའ་མོལ་བྱུང་ཡོད་པའི་གི་རྣམ་འགྱུར་ཅིག་ཕལ་ཆེར་ད་ལྟ་ཁོ་རང་གཉིས་ཀྱི་ཐུན་མོང་གི་བསྒྲགས་གཏམ་གསལ་བསྒྲགས་བྱས་བསྡད་པ་འདི་ནང་ལ་ཡང་གང་ཡང་གསལ་ཡོད་མ་རེད། དེ་འདྲའི་ཡིན་ས་ནས་ད་ཅིག་སྲིད་དོན་དབྱེ་ཞིབ་པ་མང་པོ་ཅིག་གིས་གང་ལྟར་རྒྱ་ནག་ཕྱོགས་ནས་ད་ཞི་ཅིན་ཕིན་ཨུ་རུ་སུ་ལ་ཡང་འདུག་ཅེས་འགྲོ་ཡས་འདི་དེ་འདྲའི་གི་ད་ཐོག་མར་ཁོང་ཚོ་གསལ་བསྒྲགས་བྱས་པ་འདི་བྱས་ནས། ཡུ་ཀེ་རེན་གྱི་དམག་འཐབ་མཚམས་འཇོག་ཐུབ་ཡས་ཀྱི་བསམ་བློ་དང་རེ་བ་བྱས་ནས་ཕྱིན་ཡོད་མ་རེད། ཕ་གའི་འགྲོ་ཡས་དེ་གཙོ་བོ་འདི་ཨེ་ད་གང་ལྟར་རྒྱ་ནག་རང་གི་ཁེ་ཕན་སྒྲུབ་པའི་ཆེད་དུ་འདུག་ཅེས་ཕྱིན་པ་རེད། དེ་འདྲ་ཡིན་དུས་རྩ་ནས་ཡུ་ཀེ་རེན་གྱི་དམག་འཐབ་མཚམས་འཇོག་ཐུབ་ཡས་ལ་ཡང་རེ་བ་དེ་ཙམ་བྱེད་ཐུབ་ཡས་ཡོད་མ་རེད་ལྷག་པར་དུ་ཕ་གའི་འབྱོར་བའི་སྐབས་དེ་ལ་ཡང་ཨ་ནི་ཞི་ཅིན་ཕིང་གི་ངོས་ནས་ཡིན་ནའི་རེད་རྒྱ་ནག་གི་ཕྱི་སྲིད་ལས་ཁུངས་དང་མགྲིན་ཚབ་པ་ཚོས་ཡིན་ནའི་རེད་གང་ལྟར་ད་ལྟ་ཅིག་ཡུ་ཀེ་རེན་ལ་ཡང་དམག་འཐབ་བྱེད་བཞིན་པ་འདི་ཨ་ནི་ཨུ་རུ་སུས་བཙན་འཛུལ་བྱས་པའི་གི་གནས་སྟངས་འདི་ད་ལྟ་ཡང་ངོས་ལེན་བྱས་ཡོད་མ་རེད་གང་ལྟར་ད་ཕ་གའི་དམག་འཐབ་ཡོད་པའི་གནས་སྟངས་འདི་ཕྱོགས་གཉིས་ཀྱི་ངོས་ནས་ཞི་འགྲིག་ཐུབ་པ་བྱེད་དགོས་རེད་ཟེར་འདི་འདྲའི་སྐད་ཆ་བཤད་པ་ཙམ་མ་གཏོགས་ཅིག་གི་དོན་དམ་པའི་གི་ངོས་ནས་ད་ཅིག་ཅིག་ནུབ་ཕྱོགས་རྒྱལ་ཁབ་མང་པོ་གཅིག་གི་རེ་བ་ལ་ཡང་ད་རེས་ཞི་ཅིན་ཕིང་ཕ་གིར་འབྱོར་བའི་སྐབས་ལ་ཡང་ཨུ་རུ་སུ་སྲིད་འཛིན་པུ་ཏིན་ལ་ཡང་གང་འདྲ་ད་མི་གསོད་ཁྲག་སྦྱོར་མང་བའི་གི་ཨ་ནི་ཡུ་ཀེ་རེན་གྱི་དམག་འཐབ་དེ་མཚམས་འཇོག་བྱེད་དགོས་རེད་ཟེར་བྱས་ནས་ཏན་ཏན་ཁོ་རང་གི་ད་ཅིག་གིས་བརྒྱུད་སྐུལ་བྱས་ཁོ་རང་གི་ནུས་པ་དེ་བཏོན་ནས་ཨ་ནི་གང་འདྲ་དམག་འཐབ་དེ་མཚམས་འཇོག་བྱེད་ཐུབ་ཡས་ལ་ཡང་འབད་བརྩོན་བྱེད་དགོས་ཀྱི་རེད་ཟེར་བྱས་ནས་རེ་བ་བཏོན་ཡོད་རེད་དེ། རེ་བ་དེ་བཏོན་པ་ནང་བཞིན་གཅིག་གཏན་ནས་བྱུང་ཡོད་མ་རེད། དཔེར་ན་བར་མིང་ཧམ་གཙུག་ལག་སློབ་གཉེར་ཁང་གི་སློབ་དཔོན David Dunn གྱིས་འདུག་བྱས་ད་ལྟ་ཞི་ཅིན་ཕིང་ཕ་གིར་འགྲོ་ཡས་དེའི་སྐོར་ལ་ཡང་སྡོམ་རྩིས་བརྒྱབ་པའི་ནང་ལ་དེ་འདྲས་གསུངས་བཞག།
ཞི་ཅིན་ཕིང་གིས་དེའི་གོང་ལ་ཡང་གསར་འགྱུར་ནང་ཐོན་པ་ནང་བཞིན་ཞི་བའི་གྲོས་འཆར་ཐོན་པའི་ནང་དོན་ལ་ཡང་ལས་ཀ་གསར་བ་ཞིག་གང་ཡང་བྱེད་མ་ཐུབ་པ་ཨ་ནི་རྒྱལ་སྤྱིའི་ཁྲིམས་ཁང་གིས་ཨ་ནི་པུ་ཀྲིན་རྒྱལ་སྤྱིའི་ནང་ལ་ཡང་གྲོགས་མེད་ཁེར་རྐྱང་ལ་བཞག་པ་དེ་ལ་ཡང་ཨ་ནི་ཞི་ཅིན་ཕིང་གིས་ཆིག་སྒྲིལ་གྱི་རྒྱབ་སྐྱོར་ཡོད་པའི་རྣམ་འགྱུར་བསྟན་པ་རེད། ད་དུང་ཨ་ནི་ཞི་ཅིན་ཕིང་གིས་ད་ལྟའི་འཛམ་གླིང་གི་ཆབ་སྲིད་ཀྱི་གནས་སྟངས་འདི་རྒྱ་ནག་དང་ཨུ་རུ་སུ་མཐུན་ཕྱོགས་མེད་དུ་མི་རུང་བ་ཡིན་པ་འདི་མངོན་ཐབས་ལ་ཡང་ཅིག་རྣམ་འགྱུར་ཤུགས་ཆེན་པོ་འདུག་སེ་བསྟན་པ་རེད་ཅེས་གསུངས་ཤག། ཁོང་གིས་གསུངས་པ་ནི་བྱས་ནས་དེ་མིན་གྱི་ད་སྲིད་དོན་དབྱེ་ཞིབ་པ་དང་ད་ག་ནང་བཞིན་ད་ནུབ་ཕྱོགས་རྒྱལ་ཁབ་ཀྱི་དབུ་ཁྲིད་དང་སྲིད་དོན་མི་སྣ་ཚོ་གིས་ཞི་ཅིན་ཕིང་དང་པུ་ཀྲིན་གཉིས་ཐུག་འཕྲད་བྱས་པ་འདི་རྒྱལ་ཁབ་ཁོ་རང་གཉིས་ཀྱི་ཕན་ཚུན་གྱི་འབྲེལ་བ་གོང་འཕེལ་གཏང་ཡས་དང་ལྷག་པར་དུ་ད་འཛམ་བུ་གླིང་འདིའི་ནང་ལ་ཡ་ག་རེ་ཟེར་དགོས་རེད་ད་སྲིད་དབང་གཅིག་སྡུད་པའི་དབུ་ཁྲིད་སྟོབས་འབྱོར་ཆེ་ཤོས་གཉིས་པོ་འདི་ཕན་ཚུན་གཅིག་གིས་གཅིག་ལ་ཡ་གང་འདྲ་གྲོགས་པོའི་འདུ་ཤེས་ཀྱི་རྣམ་འགྱུར་དེ་ཤུགས་ཆེན་པོ་སྟོན་ཡས་དང་ཨ་ནི་དཔེར་ན་ཆ་བཞག་པ་ཡིན་ན་ཕ་གའི་གཏམ་བཤད་དེ་ནང་ལ་ཡིན་ནའི་རེད་ཁོ་རང་གཉིས་སྐད་ཆ་བཤད་པའི་ནང་ལ་ཡིན་ནའི་རེད་དཔེར་ན་ཅིག་དུས་སང་ཨུ་རུ་སུ་ནང་ལ་ཡ་ཨ་ནི་སྲིད་འཛིན་འོས་བསྡུ་བྱས་པའི་དེའི་སྐབས་ལ་ཡ་པུ་ཏིན་སླར་ཡང་སྲིད་འཛིན་ལ་འོས་འདེམས་བྱེད་དགོས་ཀྱི་རེད་ཟེར་ནས་ཞི་ཅིན་ཕིང་གིས་ཨ་ནི་རྒྱབ་གཉེར་གྱི་གསལ་བསྒྲགས་བྱས་ཡོད་རེད་དེ་ཙམ་མ་ཟད་ཨ་ནི་ཞི་ཅིན་ཕིང་གིས་ཨ་ནི་པུ་ཏིན་ལ་ཡ་ད་གང་འདྲ་གང་མགྱོགས་མགྱོགས་རྒྱ་ནག་ལ་ཡ་ཨ་ནི་ལྟ་སྐོར་ལ་ཡོང་རོགས་གྱིས་ཅེས་མགྲོན་བརྡ་ཅིག་ཡ་འདུག་བྱས་གནང་ཡོད་རེད། གང་ལྟར་འདས་པའི་ཟླ་གང་ལྟར་དུས་ཡུན་དེའི་ནང་ལ་ཡང་ཅིག་གིས་ཞི་ཅིན་ཕིང་དང་པུ་ཀྲིན་གཉིས་ཀྱི་གང་ལྟར་དམག་འཐབ་དེ་མ་བྱུང་གོང་ལ་ཡང་ཐེངས་མ་བཞི་བཅུ་ཅིག་ཐུག་འཕྲད་བྱས་ཡོད་རེད། དེའི་སྐབས་ལ་ཁོ་རང་གཉིས་མཛའ་མཐུན་གྱི་རྣམ་འགྱུར་ཤུགས་ཆེན་པོ་བསྟན་ཡོད་རེད། ད་ལྟ་ཡིན་ནའི་རྣམ་འགྱུར་ཤུགས་ཆེན་པོ་འདུག་སེ་བསྟན་བསྡད་ཀྱི་ཡོད་རེད། ད་གང་འདྲ་མདོར་བསྡུས་པ་ཡིན་ན་ད་རེས་ཞི་ཅིན་ཕིང་ཨ་ནི་ཨུ་རུ་སུ་ལ་ཡང་ལྟ་སྐོར་ཕྱིན་པ་འདི་གི་ཐོག་ནས་ཡུ་ཀེ་རེན་ནང་ལ་ཡང་གང་འདྲ་དམག་འཐབ་མཚམས་འཇོག་བྱེད་ཐུབ་ཡས་ཀྱི་གནས་སྟངས་དེ་མ་བྱུང་བ་དེའི་སྒང་ལ་ཡང་ཞི་ཅིན་ཕིང་རང་ཉིད་ཕ་གིར་ཨུ་རུ་སུ་ལ་ལྟ་སྐོར་བྱེད་བཞིན་པའི་སྐབས་དེ་ལ་ཡིན་ནའི་ཨུ་རུ་སུ་གིས་ཡུ་ཀེ་རེན་ནང་ལ་ཡང་མཁའ་ཐོག་ནས་གཏོར་རྒོལ་བྱས་ཡོད་རེད་དེའི་རྗེས་ལ་མུ་མཐུད་ནས་གཏོར་རྒོལ་བྱས་པ་ཙམ་མ་ཟད་ཞི་ཅིན་ཕིང་རྒྱ་ནག་ལ་ཕར་ཐོན་པའི་ཉིན་མོ་ད་ག་རང་ལ་ཡ་ཨ་ནི་ཡུ་ཀེ་རེན་གྱི་རྒྱལ་ས་ཀིབ་ལ་ཡ་ཨ་ནི་ཨུ་རུ་སུ་གི་མི་མེད་གནམ་གྲུ་བཏང་ནས་གཏོར་རྒོལ་བྱས་པ་ལ་སོགས་བྱས་ནས་གང་ལྟར་ད་ལྟ་ཡ་གང་ལྟར་ཡུ་ཀེ་རེན་ནང་ལ་ཡ་ཨུ་རུ་སུ་གི་གཏོར་རྒོལ་གྱི་གནས་སྟངས་དེ་མཚམས་འཇོག་བྱེད་མ་ཐུབ་པ་ཨ་ནི་དམག་འཐབ་ཀྱི་གནས་སྟངས་དེ་མུ་མཐུད་ནས་འདུག་ཅེས་གནས་བསྡད་ཡོད་རེད། ཞི་ཅིན་ཕིན་ཨུ་རུ་སུ་ལ་ཡ་འདུག་ཅེས་ལྟ་སྐོར་ཕྱིན་པ་དེ་གིས་གང་ལྟར་འཛམ་བུ་གླིང་འདིའི་ནང་ལ་ཡ་ཨ་ཅིག་ཆབ་སྲིད་ཀྱི་འགྱུར་འགྲོས་གསར་པ་ཅིག་དང་ཨ་མི་རི་ཀ་ལ་ཡ་ཁ་གཏད་བཅག་མཁན་གྱི་མཐུན་ཕྱོགས་གསར་པ་ཅིག་འདུག་ཅེས་ད་རིང་ད་འཛུགས་སྐྲུན་བྱས་པ་འདི་ད། ཞི་ཅིན་ཕིན་དང་པུ་ཀྲིན་གཉིས་ཀྱིས་གང་ལྟར་མཇལ་མོལ་ལྷན་འཛོམས་གནང་བའི་རྗེས་ཀྱི་བསྒྲགས་གཏམ་འདི་ཚོ་ནས་གསལ་པོ་འདུག་ཅེས་སྟོན་གྱི་ཡོད་རེད། ཕྱི་འབྲེལ་གྱི་ཐོག་ལ་མཁས་པ་ཚོས་གསུང་ཡ་བྱས་པ་ཡིན་ན། རྒྱ་ནག་དང་ཨུ་རུ་སུ་གཉིས་ཀའི་གི་ཐོག་ནས་ཨ་མི་རི་ཀ་ལ་ཁ་གཏད་བཅག་ཡས་ཀྱི་ཁོ་རང་གཉིས་མཐུན་ཕྱོགས་ཅིག་བཟོ་ཡས་ལ་ཡ། ད་རིང་གི་ལྟ་སྐོར་འདི་གི་ཐོག་ནས་ནུས་པ་ཤུགས་ཆེན་པོ་ཅིག་འདུག་བསྟན་ཡོད་རེད་ད་ག་ནང་བཞིན་སྲིད་དོན་དབྱེ་ཞིབ་པ་མང་པོ་ཅིག་གིས་ད་རེས་ཞི་ཅིན་ཕིང་དང་པུ་ཀྲིན་གཉིས་ཐུག་འཕྲད་བྱེད་པའི་སྐབས་དེ་ལ་ཡ་བྱང་མཚོ་ཨེ་ཏི་ལན་ཏིག་དམག་དོན་གཅིག་མཚུངས་སྒྲིག་འཛུགས་དང་ད་ག་ནང་བཞིན་ཨོ་སི་ཁྲེ་ལི་ཡ་དང་ཨ་མི་རི་ཀ་དབྱིན་ཡུལ་བཅས་ཀྱི་མཐུན་ཕྱོགས་ཀྱི་བདེ་འཇགས་སྲུང་སྐྱོབ་ཀྱི་གྲོས་མཐུན་བཞག་པ་ལ་སོགས་དེ་ཚོའི་ལ་ཡ་ཨ་ནི་ཁ་གཏད་བཅག་ཡག་ལ་ཡ་ཨ་ནི་ད་རིང་ཁོ་རང་གཉིས་ངོས་ནས་བྱེད་ཕྱོགས་ག་རེ་འདུག་འདིའི་སྐོར་ལ་ཡ་གོ་བསྡུར་ཤུགས་ཆེན་པོ་འདུག་བྱས་ཡོད་རེད་ཅེས་འགྲེལ་བཤད་རྒྱག་གི་འདུག་དེ་ནས་ད་ད་རེས་ཀྱི་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་ཨུ་རུ་སུ་ལ་ཡ་ལྟ་སྐོར་བྱས་ནས་ཨ་ནི་པུ་ཀྲིན་དང་ཐུག་འཕྲད་བྱས་པ་དེའི་ཐོག་ལ་ཡ་ནུབ་ཕྱོགས་པ་ཚོའི་ལྟ་སྟངས་དང་ལྷག་པར་དུ་རྒྱལ་སྲུང་སློབ་སྟོན་པ་ཇོན་ཀིར་བི་གིས་གཏམ་བཤད་བྱས་པ་གཅིག་གི་ནང་ལ་ཡ་ཐོག་མ་ཉིད་ནས་ཨ་ནི་ཞི་ཅིན་ཕིན་གྱིས་ཨ་ནི།

སོང་མེད་པ་མ་ཟད་ཨ་ནི་མ་མཐར་ཡང་ཨ་ནི་ཁ་པར་ཐོག་ནས་སྐད་ཆ་བཤད་དགོས་ཀྱི་ཡོད་རེད་དེ་ཡང་བྱས་ཡོད་མ་རེད། ཡུ་ཀེ་རེན་གྱིས་རེ་བ་བྱས་པ་དེ་ལ་ཡ་ཞི་ཅིན་ཕིན་གྱིས་བསམ་བློ་ཙམ་ཡང་བཏང་ཡོད་མ་རེད་དེ་འདྲ་བྱས་ནས་ཞི་ཅིན་ཕིན་དང་ཨ་ནི་རྒྱ་ནག་སྲིད་གཞུང་གིས་གནས་སྟངས་འདི་ཨུ་རུ་སུ་དང་ནུབ་ཕྱོགས་རྒྱལ་ཁབ་ཀྱི་དམག་འཐབ་དེ་རེད་ཅེས་འཁྱོག་བཤད་བྱས་ནས་གང་ལྟར་པུ་ཀྲིན་ལ་ཡ་འདུག་ཅེས་རྒྱབ་གཉེར་བྱས་ཡོད་རེད་ཅེས་དེ་འདྲའི་འགྲེལ་བཤད་ཞིག་གནང་བཞག་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་ཨ་ནི་ད་ཨུ་རུ་སུ་ལ་ཡ་འདུག་ཅེས་ལྟ་སྐོར་ལ་ཡ་སླེབས་པའི་དུས་ཚོད་དང། དུས་མཉམ་དུ་ཨ་ནི་ད་ཉི་ཧོང་གི་སྲིད་བློན་ཀི་ཤི་དཱ་ཡུ་ཀེ་རིན་ལ་ཕེབས་ནས་ཡུ་ཀེ་རིན་གྱི་སྲིད་འཛིན་ཛེ་ལན་སི་ཀི་དང་ཐུག་འཕྲད་བྱས་པ་ཙམ་མ་ཟད། ཡུ་ཀེ་རིན་གྱི་གྲོང་ཁྱེར་བུ་ཁ་ཟེར་ལ་ཡ་འདུག་ཅེས་གཟིགས་སྐོར་ལ་ཕེབས་པ་རེད། བུ་ཁ་ཟེར་ཡག་གི་གྲོང་ཁྱེར་དེ་ནང་ལ་ཡ་ད་ཉེ་ཆར

གང་ལྟར་ལྷོ་ཤར་ཨེ་ཤེ་ཡའི་ནང་ལ་ཡ་མཐུན་ཕྱོགས་ཀྱི་ནུས་ཤུགས་རྒྱ་ཆེ་རུ་གཏོང་གི་ཡོད་པའི་དུས་ཚོད་ཅིག་དང་མཉམ་དུ་འཁེལ་བསྡད་ཡོད་རེད་ད། ཁོང་གིས་ཨ་ནི་བདེ་འཇགས་དང་དེ་འདྲའི་སྐོར་ལ་ཡ་ཉམས་ཞིབ་གནང་མཁན་རོ་བར་ཝར་གྱིས་གསུང་ཡག་ལ་བྱས་པ་ཡིན་ན། ད་རེས་འདུག་བྱས་ཉི་ཧོང་གི་སྲིད་བློན་ཡུ་ཀེ་རེན་ལ་ཡ་ཕེབས་ཡས་འདི་གོ་གཅིག་མཚོན་དོན་གྱི་ད་རྣམ་འགྱུར་བསྟན་ཙམ་མ་ཡིན་པར་ཁོང་གིས་གསུང་ཡག་ལ་ཡ་ད་ཉི་ཧོང་གི་སྲིད་བློན་གཅིག་ཡུ་རོབ་ནང་ལ་ཡ་དམག་འཐབ་ཀྱི་ས་གནས་གཅིག་ལ་ཡ། གཟིགས་སྐོར་གནང་བ་ཙམ་མ་ཟད་ཨན་ནི་དེའི་དབུ་ཁྲིད་དང་མཇལ་འཕྲད་གནང་བ་དེས། གང་ལྟར་ག་རེ་མཚོན་གྱི་ཡོད་རེད་ཟེར་ན་དེ་རིང་ཡུག་རེན་ལ་འདུག་བྱས་གནང་བ་རེད་དེ་སང་ཉིན་ཤར་ཨེ་ཤི་ཡའི་ནང་ལ་ཡང་དེ་འདྲའི་ཅིག་གནང་ཡས་ཀྱི་རྣམ་འགྱུར་བསྟན་པ་རེད་ཅེས་འགྲེལ་བཤད་བསྐྱོན་བཞག་དེ་འདྲ་ཡིན་དུས་རྩ་ནས་གང་ལྟར་ཅིག་གིས། ཕྱོགས་གཅིག་ནས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ཨུ་རུ་སུ་ལ་ཕྱིན་ནས་ཨུ་རུ་སུའི་སྲིད་འཛིན་དང་མཇལ་ཐུག་འཕྲད་བྱས། གྲོས་མོལ་གྱི་ལྷན་འཛོམས་ནང་ནས་བཀའ་བསྡུར་མང་པོ་གནང་ཡོད་རེད་དེ་དང་དུས་མཉམ་དུ་ཉི་ཧོང་གི་སྲིད་བློན་ཡུ་ཀེ་རེན་ལ་ཕེབས་ནས་ཡུ་ཀེ་རེན་སྲིད་འཛིན་དང་མཇལ་འཕྲད་གནང་ད་ག་ནང་བཞིན་ཡུ་ཀེ་རེན་ལ་ཡང་ཉི་ཧོང་ངོས་ནས་རྒྱབ་སྐྱོར་མུ་མཐུད་ནས་གནང་གནང་ཡས་ཀྱི་ཁས་ལེན་གནང་བ་ལ་སོགས་པ་གང་ལྟར་གནས་ཚུལ་འདི་ཚོས་ཀྱི་ག་རེ་བསྟན་གྱི་ཡོད་རེད་ཟེར་ན་ད་ལྟའི་དུས་ཚོད་དེ་ལ་ཡང་གང་ལྟར་ཡུ་ཀེ་རེན་ནང་ལ་ཡང་དམག་འཐབ་ད་ལྟའི་མཚམས་བྱེད་མ་ཐུབ་པ་བྱས་ནས་མུ་མཐུད་ཨུ་རུ་སུ་གྱི་དམག་མི་གྱི་གཏོར་རྒོལ་བྱས་དང་བྱེད་བཞིན་པ་རེད་དེ་འདྲའི་ཡིན་དུས་རྩ་ནས་གང་ལྟར་ཅིག་ཐོག་མ། རྒྱ་ནག་གི་སྲིད་འཛིན་ཞི་ཅིན་པིང་ཨུ་རུ་སུར་ཡར་འདུག་བྱས་གཟིགས་སྐོར་ལ་ཡར་ཕེབས་ཡས་དེའི་དམིགས་ཡུལ་གཙོ་བོ་དེ་ཡུ་ཀེ་རེན་གྱི་དམག་འཐབ་དེ་མཚམས་འཇོག་ཐུབ་ཡས་ཀྱི་དོན་དག་ཡིན་ཞེས་གསུངས་ཡོད་རེད་དེ་དོན་དངོས་ལ་ཡང་དེའི་དམིགས་ཡུལ་དེ་མ་ཡིན་པར་དམིགས་ཡུལ་དེ་ལས་གཞན་པའི་གང་ལྟར་ཨ་མི་རི་ཀས་གཙོས་པའི་ནུབ་ཕྱོགས་རྒྱལ་ཁབ་ཀྱི་དཔུང་ཤུགས་ལ་ཡང་རྒྱ་ནག་ངོས་ནས་ཁ་གཏད་བཅག་ཡས་དང་རྒྱ་ནག་དང་ཨུ་རུ་སུ་གཉིས